དེ་རིང་གི་ང་ཚོའི་ལས་རིམ་འདིའི་ནང་སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་བོད་ཕྱི་ནང་གཉིས་སུ་གནས་པའི་གཞས་པ་གྲགས་ཅན་མང་པོ་ཞིག་གིས་ཆང་གཞས་བཏང་ཡོད་པའི་ཁོངས་ནས་འདེམས་སྒྲུག་བྱས་པའི་ཁོངས་སུ་ཐོག་མར་དེར་ཀེ་ན་ཌར་རྟེན་གཞི་བྱས་པའི་གཞས་པ་པ་སངས་ལྷ་མོ་ལགས་ཀྱིས་བཏང་བའི་ཆང་གཞས་ཟླ་བའི་སྲས་མོ་ཞེས་པ་དེ་གསན་རོགས་གནང། གཞས་ཚིག་རྩོམ་མཁན་རྒྱལ་པོ་ཡིན་པ་དང་གཞས་ཚིག་ནི་མཆོད་ཆང་བཙུགས་ནས་མ་བཞག་སྐལ་བཟང་ལགས་ལྷ་ཡི་ཡོན་ཆབ་མ་རེད་ཚེ་རིང་ལོ་མན་ལོ་ལྕང།

ཡང་འདི་ལོའི་ལོ་སར་སྐབས་བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཟུར་པའི་གཞས་པ་དང་གཞས་མ་ཁག་གཅིག་གིས་དམིགས་བསལ་ཆང་གཞས་བཏང་ཡོད་པའི་ཁོངས་ནས་དང་པོ་ཚེ་རིང་འགྱུར་མེད་ལགས་དང་དེ་ནས་སྒྲོན་གསལ། དེ་ནས་འཇམ་དབྱངས་ཆོས་ལྡན། པ་སངས་ཆོས་གྲགས་ཡེ་ཤེས་བཅས་དང།